འཛམ་གླིང་གི་ས་ཕྱོགས་གང་ས་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ད་རིང་གི་ལས་རིམ་གཙོ་སྐྱོང་པ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི། བོད་ཟླ་བརྒྱད་པ་ཚེས་བཅོ་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པ་ཚེས་ཉི་ཤུ་རྩ་དགུ། གཟའ་པ་སངས་ཀྱི་ལས་རིམ་ཁག་རྣམ་པ་ཚོ་ལ་འབུལ་གྱི་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ་རྒྱ་ནག་གི་རྒྱལ་སྟོན་དུས་ཆེན་ཡི་སྐབས་ལ་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་དྲག་གནོན་ཤུགས་ཆེན་བྱེད་བཞིན་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཡིན་ནོ། རྔ་བ་ཁུལ་ཁྱུང་མཆུ་རྫོང་ཚ་རུ་མ་ཡུལ་ཚོ་ནས་ཡིན་པ། བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ནི་ཁ་པར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་བའི་རྐྱེན་གྱིས་འཛིན་བཟུང་གིས་ཟླ་བ་གཉིས་ལྷག་རིང་བཀག་ཉར་བྱས་རྗེས།
མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་བཀའ་བསྟུན་གླེང་མོལ་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པ་བཞིན་རྣམ་པ་ཚོ་ལ་འབུལ་གྱི་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གི་ཡིན། རྒྱ་ནག་གི་རྒྱལ་སྟོན་དུས་ཆེན་སླེབས་ལ་ཉེ་བའི་གི་སྐབས་འདིར་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་དྲག་གནོན་ཤུགས་ཆེ་རུ་གཏོང་བཞིན་པའི་གི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་བཅུ་པ་ཚེས་གཅིག་སྟེ་རྒྱ་ནག་དམར་ཤོག་ཚོགས་པས་བཙུགས་པའི་གི་རྒྱལ་སྟོན་དུས་ཆེན་ཟེར་བ་དེ་སླེབས་ལ་ཉེ་བ་དང་སྟབས་བསྟུན། རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱལ་སྟོན་དུས་ཆེན་ལ་བདེ་འཇགས་དང་གྲ་སྒྲིག་གི་ཆེད་དུ་ཡིན་ཚུལ་བཤད་ནས་གི་བོད་མི་སྡོད་ཁང་ཁུལ་དུ། དྲག་ཆས་དམག་མི་དང་ཉེན་རྟོག་པ་བཅས་གཅིག་གིས་འགྲེམས་འཇོག་ཤུགས་ཆེན་བྱས་པ་དང། མི་དམངས་ཀྱི་འགྲོ་འདུག་སྤྱོད་གསུམ་གྱི་ཐོག་ལ་ཞིབ་བཤེར་ནན་པོ་བྱས་པ་དང། བོད་ཀྱི་མདོ་སྟོད་སྨད་ཁུལ་ནས་ལྷ་ས་ལ་ཡོང་མཁན་ཚོ་ལ་ཡིག་ཆ་དང་ལྷ་ས་ལ་ཡོང་ཆོག་པའི་གི་ཆོག་མཆན་རིགས་ལྟ་ཞིབ་ནན་པོ་བྱེད་བཞིན་པ་རེད། ཡིག་ཆ་དེ་ཚོ་ཡི་ཐོག་ལ་ནོར་འཁྲུལ་ཅུང་ཙམ་བྱུང་བ་ཡིན་ན། དེའི་ཐོག་ནས་ལྷ་ས་ལ་ཕྱིར་འབུད་གཏོང་བ་དང་ཡང་ན་ཁང་པ་ནང་ལ་བཅུག་སྟེ་ཕྱི་ལ་འགྲོ་མི་ཆོག་པ་གི་བཀག་སྡོམ་བྱེད་བཞིན་པ་སྐོར། བོད་ནང་ནས་འབྲེལ་ཡོད་མི་སྣ་གཅིག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་གི་ཡོད་པ་རེད། ལོ་ལྟར་རྒྱ་ནག་དམར་ཤོག་ཚོགས་པས་ཕྱི་ཟླ་བཅུ་པ་ཚེས་གཅིག་ཉིན་རྒྱ་ནག་དམར་ཤོག་ཚོགས་པ་བཙུགས་པའི་གི་དུས་ཆེན་ཟེར་ནས་གི་བོད་ཀྱི་རྒྱལ་ས་ལྷ་སར་ཕོ་བྲང་པོ་ཏ་ལ་གི་མདུན་ཐང་དུ་གཞུང་འབྲེལ་གྱི་མཛད་སྒོ་ཆེན་པོ་ཞིག་བཙུགས་པ་དང་ཉིན་དེ་ནི་རྒྱ་ནག་གི་ལོ་རྒྱུས་ཐོག་ལ་གཟི་བརྗིད་ལྡན་པ་ཞིག་ཡིན་པའི་གི་དྲིལ་བསྒྲགས་སྣ་ཚོགས་བྱེད་ཀྱི་ཡོད་ན་ཡང་ལོ་ལྟར་དུས་ཆེན་དེ་དག་དང་སྟབས་བསྟུན་ནས་བོད་གཙོ་བོ་བྱས་པའི་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་ནང་ལ་དམ་བསྒྲགས་དང་དྲག་གནོན་ཤུགས་ཆེན་བྱེད་བཞིན་པ་རེད། དེའི་སྐོར་ལ་བོད་གནས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་གསུངས་ན། ཞེ་པོ་ཅིག་གཟབ་གཟབ་བྱས་དོགས་པ་བྱེད་དགོས་ཡ་དེ་ག་རེ་མཚོན་གྱི་ཡོད་རེད་ཟེར་ན་རྒྱ་མི་རིགས་དང་བོད་མི་རིགས་གཉིས་ཀྱི་སོ་སོ་གྱི་ལོ་རྒྱུས་ལོ་རྒྱུས་ཀྱི་དྲན་ཐོ་དེ་བསམ་བློ་བཏང་སྟངས་དེ་རྦད་ཁག་ཁག་ཡིན་པ་གཅིག་པ་མིན་པ་དེ་མཚོན་གྱི་ཡོད་རེད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་བོད་པ་ལ་བཙན་འཛུལ་བྱས་པ་ཅན་ཅིག་གི་དུས་དུས་ཚོད་དེ་ང་ཚོ་བོད་མི་རིགས་ལ་མཚོན་ན་རྦད། སྡུག་བསྔལ་དུས་ཚོད་ཅིག་ཆགས་ཡོད་པ་དེ་ཧ་ཅང་གསལ་པོ་རེད། རྒྱ་ནག་དམར་ཤོག་ཚོགས་པ་བཙུགས་ནས་བོད་ལ་བཙན་འཛུལ་དང་དབང་བསྒྱུར་བྱས་ཡོད་སྟབས་ཉིན་མོ་དེ་ནི་བོད་མི་ལ་མཚོན་ན། ལོ་རྒྱུས་ཡི་ཐོག་ནས་ཉི་མ་ནག་པོ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བརྒྱབ་ཡོད་པའི་གནས་ཚུལ་ཐོན་འདུག། དབུས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་དེ་རྒྱ་ནག་དང་རྒྱ་གར་བར་གཅིག་གི་བར་གནས་ཀྱི་རྒྱལ་ཁབ་ཞིག་ཏུ་ད་ཆ་འབྲེལ་ལམ་བྱེད་མཁན་གྱི་ཟམ་པ་ལྟ་བུ་ཞིག་ཆགས་ཡོད་པ་སྐོར་གསར་འགོད་པ་ལ་གསུངས་ཡོད་པ་རེད། དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་གྱི་ཨ་བྷི་སི་གསར་ལས་ཁང་གི་བཅར་འདྲི་ལ་དང་ལེན་བྱས་པའི་སྐབས་བོད་ནི་འདས་པའི་གི་ལོ་ངོ་བཅུ་ཕྲག་མང་པོ་ཡི་རིང་རྒྱ་གར་དང་རྒྱ་ནག་བར་ལ་བར་གནས་ཀྱི་རྒྱལ་ཁབ་ཞིག་ཏུ་གནས་ཡོད་པ་དེ་ད་ཆ་རྒྱ་གར་གཞུང་དང་རྒྱ་ནག་གཞུང་བར་ལ་ཟམ་པ་ལྟ་བུའི་ལས་ཀ་བྱེད་ཐུབ་མཁན་ཞིག་ཆགས་ཐུབ་རྒྱུ་ཡིན་ལུགས་གསུངས་ཡོད་པ་རེད། སྐབས་དེར་གསར་འགོད་པ་ཡིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་བོད་ལ་རང་དབང་འདོད་ཀྱི་ཡོད་དམ་ཡང་ན་རྒྱ་ནག་ནང་དུ་བོད་རང་སྐྱོང་གི་གནས་བབ་འདོད་ཀྱི་ཡོད་མེད་ཀྱི་བཅར་འདྲི་ཞུས་པའི་སྐབས་སྲིད་སྐྱོང་མཆོག་གིས་རང་དབང་ནི་ཆོས་ཉིད་དང། རང་བཙན་ནི་བྱེ་བྲག་གི་ས་ཁོངས་བདག་དབང་གི་གནས་བབ་ཞིག་ཡིན་ཞིང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྲིད་གཞུང་འཛིན་མཁན་གང་ཟག་ལས། ཁྲིམས་ལུགས་ཚུལ་བཞིན་ལག་བསྟར་བྱེད་པོར་གལ་ཆེན་པོ་ལ་ངོས་འཛིན་གནང་གི་ཡོད། གལ་ཏེ་བོད་པ་ཞིག་ལ་མཚོན་ན། ཁྲིམས་ལུགས་གལ་ཆེན་འཛིན་མཁན་ཞིག་མིན་ཚེ། དེ་གིས་གཞུང་ཡང་ཡག་པོ་སྐྱོང་ཐུབ་གི་མེད་ལ། མང་ཚོགས་ལ་ཕན་ཐོགས་ཡང་སྒྲུབ་ཐུབ་རྒྱུ་མིན་པ་དང། གལ་ཏེ་ཁྲིམས་ལུགས་ཚུལ་བཞིན་ལག་བསྟར་བྱེད་མཁན་ཞིག་ཡིན་ཚེ། དེ་ཡི་གིས་ལས་ཀ་མང་པོ་ཞིག་བྱེད་ཐུབ་གི་རེད། ད་ལྟ་ནི་ང་ཚོ་དབུ་མའི་ལམ་གཅིག་གི་སྲིད་ཇུས་ཐོག་ནས་རང་སྐྱོང་གི་གནས་བབ་ལ་འབད་བརྩོན་བྱེད་པ་ལས་རང་བཙན་རྩོད་གི་མེད་ཅེས་གསུངས་ཡོད་པ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་འཕར་འགྱངས་གནང་རྒྱུ་ཡིན་པའི་གནས་ཚུལ་ཐོན་འདུག་དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དྲུང་ལས་ཁུངས་ནས་སྤྱི་ཟླ་དགུ་པ་ཚེས་ཉི་ཤུ་རྩ་བརྒྱད་ནས་གནས་ཚུལ་སྤེལ་བར་གཞིགས་ན། བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་གཉིས་པ་ཡི་གཞིར་བཟུང་སྤྱི་འཐུས་ཉུང་མཐའ་ཡི་གྲངས་ཚད་མ་ལོངས་པ་ཡིན་ན། ཚོགས་འདུའི་ཉིན་གྲངས་བདུན་ལྷག་འཕར་འགྱངས་བྱེད་དགོས་ན་ཚོགས་གཙོ་སྦྲེལ་པོ་མཆོག་གིས་ཚོགས་འདུའི་འཕར་འགྱངས་བྱེད་རྒྱུ་ཞེས་གསལ་བ་བཞིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་མུ་མཐུད་ནས་གི་འཚོགས་རྒྱུ་ལ་སྤྱི་འཐུས་ཉུང་མཐའི་གྲངས་ཚད་ལོངས་མེད་དབང་གིས་ཚོགས་འདུའི་འཕར་འགྱངས་བྱེད་རྒྱུ་ཡིན་ཞེས་འཁོད་ཡོད་པ་རེད། ཚོགས་འདུའི་ཐོག་དེའི་ཐད་ལ་གཙོ་བོ་ལས་ཁུངས་གོ་རིམ་བཞིན་ལས་དོན་སྙན་སེང་དང་བགྲོ་གླེང་བཅས་གནང་གི་ཡོད་ཅིང་ཚོགས་འདུའི་ཐོག་ལ་ལས་རིགས་ཉང་ཤར་ཇོ་རིན་ཤེས་དང་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་བཅས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་དང་རྒྱ་ནག་གཞུང་ཚབ་ཡན་ལག་གི་མི་སྣར་ཐུག་འཕྲད་བྱུང་ཚུལ་སྐོར་གླེང་རྙོག་བྱུང་ཡོད་པར་བརྟེན་གནད་དོན་དེ་གཙང་མ་མ་བྱུང་བར་ཚོགས་འདུ་འཚོགས་ཐབས་མེད་པ་བརྗོད་དེ་སྤྱི་འཐུས་མང་པོ་ཞིག་གིས་གྲོས་ཚོགས་སུ་མ་བཅར་བར་ཚོགས་འདུའི་གྲུབ་ཆ་མ་ལོངས་པར་བརྟེན་ཚོགས་འདུ་འཚོགས་ཐུབ་མེད་པ་རེད། དེ་ཡི་ཐོག་འདི་ག་རླུང་འཕྲིན་ཁང་གིས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་སུ་བཅར་འདྲི་ཞུས་པའི་སྐབས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་ཀྱིས། དེ་ཡི་ཐད་ལ་ང་ཚོ་བདེ་སྲུང་ལ་འགན་མེད་ཅེས་གསུངས་ཡོད་པའི་གནས་ཚུལ་ཐོན། བོད་མི་དང་ཡུ་གུར་བ་སོག་པོ་ཧོང་ཀོང། རྒྱ་རིགས་སོགས་བཅས་ཀྱི་མི་རིགས་ཁག་མཉམ་འཛོམས་ཀྱི་ཐོག་ནས་ཕྱི་ཟླ་བཅུ་པ་ཚེས་གཅིག་སྟེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་པའི་རྒྱལ་སྟོན་ཉིན་མོ་དེ་བཞིན་རྒྱལ་སྤྱིའི་ལས་འགུལ་གྱི་ཉིན་མོ་ཞེས་སྲུང་བརྩི་ཞུས་ཏེ་འཛམ་གླིང་ས་ཁུལ་འདྲ་མིན་ནས་རྒྱ་ནག་དམར་ཤོག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་ཡིན་པ་རེད། དེ་ཡང་དབྱིན་ཇིའི་ནང་ལ་རྟེན་གཞི་བྱས་པའི་བོད་རང་དབང་ཚོགས་པས་གསལ་བསྒྲགས་སྤེལ་བའི་ནང་ཕྱི་ཟླ་བཅུ་པ་ཚེས་གཅིག་ནི་རྒྱ་ནག་དམར་ཤོག་གཞུང་དེ་བཙུགས་པའི་གི་ཉིན་མོ་ཞིག་ཡིན་པ་ལྟར། བོད་མི་དང་རྒྱ་རིགས་ཡུ་གུར་བ་སོག་པོ་ཧོང་ཀོང་སོགས་བཅས་ཀྱི་མི་རིགས་ཁག་མཉམ་འཛོམས་ཀྱི་ཐོག་ནས་ཉིན་མོ་དེ་ལ་རྒྱལ་སྤྱིའི་ལས་འགུལ་ཞེས་འབོད་ནས་སྲུང་བརྩི་ཞུས་པའི་ཐོག་ནས་རྒྱ་ནག་དམར་ཤོག་གཞུང་ལ་གདོང་ལེན་གྱིས་ངོ་རྒོལ་ཤུགས་ཆེན་རྒྱག་རྒྱུ་ཡིན་པ་རེད་འདུག་རྒྱ་ནག་སྲིད་དབང་སྒེར་གཅོད་ཀྱི་ལམ་ལུགས་ལ་ངོ་རྒོལ་གནང་མཁན་རྣམས་བཅས་ཀྱིས་ཕྱི་ཟླ་བཅུ་པ་ཚེས་གཅིག་ཉིན་གཅིག་གི་ཕྱི་དྲོ་ཆུ་ཚོད་གསུམ་པ་ནས་ལྔ་པ་ཕྱེད་ཀ་བར་དབྱིན་ཇིའི་རྒྱལ་ས་ལོན་ཊོན་ནང་ལ་རྟེན་གཞི་བྱས་པའི་ཁྲ་ཧྥལ་གར་སི་ཁོ་ཡར་ཞེས་པའི་གི་ཐང་ཆེན་དུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་ལ་ངོ་རྒོལ་སྐད་འབོད་རྒྱག་བཞིན་ཡོད་པའི་གནས་ཚུལ་ཐོན་ཡོད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་འཛམ་གླིང་ཚོང་དོན་སྒྲིག་འཛུགས་ནང་བཅོས་བསྒྱུར་གཏོང་དགོས་པ་སྐོར་བསམ་ཚུལ་བཏོན་ཡོད་ཀྱང་དེའི་ཐོག་ལ་མཁས་དབང་ཁག་གིས་གསུངས་ན། ནུབ་ཕྱོགས་རྒྱལ་ཁབ་ཁག་གིས་འཛམ་གླིང་ཚོང་དོན་སྒྲིག་འཛུགས་ཀྱི་མ་ལག་དང་བཅས་པར་བཅོས་བསྒྱུར་གཏོང་བཞིན་པ་རེད་ཅེས་འཁོད་ཡོད་པའི་གནས་ཚུལ་ཐོན་ཡོད། དེ་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཀྲུང་དབྱང་དབུས་ཆབ་སྲིད་ཅུས་ཀྱི་ཐུན་མོང་གི་སློབ་སྦྱོང་བྱེད་པའི་སྐབས་བསམ་ཚུལ་ཞིག་བཏོན་པའི་ནང། ཐབས་ཤེས་འདྲ་མིན་སྤྱད་ནས་འཛམ་གླིང་ཚོང་དོན་སྒྲིག་འཛུགས་ནང་ལ་ནང་ཞུགས་བྱེད་དགོས་པ་མ་ཟད། སྒྲིག་འཛུགས་འདི་ངེས་པར་དུ་བསྒྱུར་བཅོས་གཏོང་དགོས། མཐོ་རིམ་ཁ་ལོ་སྒྱུར་ནུས་ཀྱི་ཚད་མཐོན་པོ་ཡི་ཐོག་ནས་ཕྱི་སྒོ་འབྱེད་ཕྱོགས་ལ་ནུས་པ་ལྡན་པའི་ཞིག་བཟོ་དགོས་ཅེས་བརྗོད་ཡོད་པ་རེད། ཡིན་ན་ཡང་མཁས་དབང་ཁག་གིས་བརྗོད་ན། ད་རེས་ཞི་ཅིན་ཕིང་གིས་བརྗོད་པའི་གི་གནད་དོན་དེ་ཡི་ཐོག་ནས་དོན་དངོས་ཐོག་རྒྱ་ནག་གི་དཔལ་འབྱོར་འདི་ལ་ཉམས་རྒུད་ཆེན་པོ་ཞིག་འགྲོ་བཞིན་པ་དེ་གསལ་པོ་ཆགས་ཡོད་པ་དང་འཛམ་གླིང་ཚོང་དོན་སྒྲིག་འཛུགས་ནི་བཅོས་བསྒྱུར་གཏོང་དགོས་པའི་བསམ་ཚུལ་བཏོན་མིན་ལ་མ་ལྟོས་པར་ནུབ་ཕྱོགས་བཟོ་ལས་ཅན་བཅས་ཀྱི་སྟོབས་ཆེན་རྒྱལ་ཁབ་ཁག་གིས་འཛམ་གླིང་ཚོང་དོན་སྒྲིག་འཛུགས་དེ་ཡང་བསྐྱར་གྱི་ཁྲིམས་དང་སྒྲིག་ལམ་ཁག་གསར་དུ་བཟོ་བཅོས་བྱེད་བཞིན་པ་མ་ཟད། གང་ཅི་ཡི་ཐད་ནས་ངོ་བོ་གསར་པ་ཞིག་ལ་འགྱུར་རྒྱུར་འབད་བརྩོན་བྱེད་བཞིན་པ་རེད་ཅེས་བརྗོད་ཡོད་པའི་གནས་ཚུལ་ཐོན། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་བློ་བཟང་དགེ་ལེགས་ཀྱིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གི་གནས་ཚུལ་འདི་ཡང་བསྐྱར་ཉན་རོགས་གོ། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གཉིས་པའི་ནང་ད་ལྟའི་ཆར་རྒྱ་ནག་གཞུང་གིས་བཅད་བགོས་བྱས་པ་རྔ་བ་ཁུལ་ཆུང་ཆུ་རྫོང་ཚ་རུ་མ་ཡུལ་ཚོ་ནས་ཡིན་པ་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ནས་ཁ་པར་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་བའི་རྐྱེན་གྱིས་འཛིན་བཟུང་གིས་ཟླ་བ་གཉིས་ལྷག་རིང་བཀག་ཉར་བྱས་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཞི་པའི་ནང་རྔ་བ་ཁུལ་མི་མང་ཁྲིམས་ཁང་ཟེར་བས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཉར་བ་དང་ཁ་བྲལ་བར་ངན་འབྲེལ་བྱས་པའི་ཉེས་འཛུགས་འོག་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང་གོང་ཞུས་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་འགྲེལ་བརྗོད་གནང་བའི་ནང་ཚུལ་ཁྲིམས་ལགས་ཐོག་མར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཞིག་དྲ་ལམ་དུ་སྤེལ་བའི་རྐྱེན་གྱིས་འཛིན་བཟུང་འབོད་འགུག་གིས་དྲི་རྩད་དང་ཁ་པར་སྔོག་བཤེར་སྐབས་ཁ་པར་དུ ྋགོང་ས་མཆོག་གི་སྐུ་པར་ཉར་བའི་རྐྱེན་བྱས་ཏེ་དུས་ཡུན་ཟླ་བ་གཉིས་ལྷག་རིང་བཀག་ཉར་གྱིས་ལོ་དེའི་སྤྱི་ཟླ་དགུ་པའི་ནང་གློད་གྲོལ་བཏང་ཡོད་ཀྱང་རྗེས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བསྐྱར་དུ་ཁ་བྲལ་བ་ངན་འབྲེལ་བྱས་ཡོད་སྐོར་བརྗོད་ནས་འཛིན་བཟུང་གིས་ལོ་གཉིས་ཀྱི་ཁྲིམས་ཐག་བཅད་ཡོད་འདུག་ལ་ད་ལྟའི་ཆར་ཁོང་ཟི་ཁྲོན་ཞིང་ཆེན་གཡག་རྔ་བཙོན་ཁང་དུ་བཙོན་འཇུག་བྱས་ཡོད་པ་ལས་ནང་མི་དང་སློབ་གྲོགས་ཚོར་ཐུག་འཕྲད་གང་ཡང་བྱེད་བཅུག་གི་མེད་པར་བརྗོད་འདུག་ཡང་འབྲེལ་ཡོད་བོད་མི་གཞན་དེ་ཡིས་ཚུལ་ཁྲིམས་ལགས་རྔ་བ་ཁུལ་བོད་རིགས་མཐོ་རིམ་སློབ་འབྲིང་དུ་ཡོད་སྐབས་ནས་ངོ་ཤེས་ལ་ཁོང་རང་བོད་ཀྱི་སྐད་ཡིག་ལ་ཤ་ཞེན་ཡོད་མཁན་ཞིག་དང་མི་རིགས་ཀྱི་ལ་རྒྱ་གླེང་མཁན་གྱི་ན་གཞོན་རེ་བ་ཅན་ཞིག་ཡིན་པ་དང་ཁོང་རྒྱ་ནག་གཞུང་གིས་ཐོག་དང་པོ་འཛིན་བཟུང་བྱས་སྐབས་སློབ་གྲོགས་ཚོར་ཐུག་འཕྲད་ཆེད་བཅར་སྐབས་རྫོང་ཉེན་རྟོག་ཁང་དུ་དྲི་གཅོད་གཅར་རྡུང་མང་པོ་བྱས་པས་ཁོང་གིས་ང་རང་མགྱོགས་པོ་ཤི་སོང་ན་བསམ་བྱུང་ཞེས་སེམས་སྐྱོ་བོའི་ངང་ནས་སྐབས་དེ་ཡི་གནས་སྟངས་འགྲེལ་བརྗོད་བྱས་ཡོད་སྐོར་བརྗོད་བྱུང། བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་ནང་སློབ་མཐར་ཕྱིན་རྗེས་ཕ་ཡུལ་དུ་ལོག་སྟེ་གཞུང་གི་ལས་ཀ་རིགས་མ་བྱས་པར་སྒེར་ངོས་ནས་ཚོང་ལས་གཉེར་ནས་བསྡད་ཡོད་པ་རེད་འདུག་སྤྱིར་རྒྱ་ནག་གཞུང་གིས་འདས་པའི་ལོ་ཤས་ནས་བཟུང་གོང་ས་མཆོག་གཙོས་པའི་བོད་ཀྱི་བླ་ཆེན་ཚོའི་སྐུ་པར་འགྲེམས་གཤོམ་མི་ཆོག་པའི་དམ་བསྒྲགས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཅིག་ནང་ནག་ཆུ་ས་ཁུལ་ཨ་མདོ་རྩ་རི་གྲོང་ཚོ་ནས་ཡིན་པའི་བོད་རིགས་བུ་མོ་གཡུ་སྒྲོན་ལགས་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་ཡོད་པའི་ཉེས་འཛུགས་འོག་འཛིན་བཟུང་བཙན་ཁྲིད་བྱས་ཡོད་པ་རེད་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་སེར་ཤུལ་རྫོང་རྫ་དབོན་པོ་ཁུལ་ནས་ཡིན་པའི་བོད་པའི་དགེ་འདུན་པ་བཅུ་དགུ་དང་མི་སྐྱ་བཞི་བཅུ་བཅས་ཁྱོན་མི་གྲངས་དྲུག་ཅུ་ཙམ་འཛིན་བཟུང་བྱས་པའི་ཁྲོད་མང་ཆེ་བ ྋགོང་ས་མཆོག་གི་སྐུ་པར་བཤམས་པ་དང་ཉར་བའི་ཉེས་མིང་འོག་འཛིན་བཟུང་བྱས་ཡོད་པ་རེད་འདུག། བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། འདི་ནི་བསོད་ནམས་ལྷ་མོ་གིས་ཕྱོགས་བསྒྲིགས་བྱས་པའི་གི་དམིགས་བསལ་གྱི་གསར་འགྱུར་དེ་ཉན་རོགས་གོ།
སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་མུ་མཐུད་དུ་འཚོགས་རྒྱུར། སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པའི་རྐྱེན་གྱིས་ཚོགས་འདུ་རེ་ཞིག་ཕར་འགྱངས་ཀྱི་ཐག་གཅོད་གནང་ཡོད་པ།

རྒྱ་ཆེའི་མང་ཚོགས་ནས་འགན་འཁུར་ཏེ་ཞུ་འབོད་བྱེད་ཐུབ་པ་གསལ་པོར་བསྟན་ཡོད་ཅེས་གསུངས་འདུག། ལོ་རྒྱུས་ནང་ལ་ཨ་ནི་མང་ཚོགས་ཀྱི་ཐོག་ནས་འགན་འཁུར་ཡ་དང་མང་ཚོགས་ཀྱི་ཐོག་ནས་བོད་མིའི་སྒྲིག་འཛུགས་དེ་ལ་འཐུས་ཤོར་མ་འགྲོ་ཡ་དང་མང་ཚོགས་ཀྱི་ཐོག་ནས་བོད་མིའི་སྒྲིག་འཛུགས་དེ་ལ་དཀའ་ངལ་འཕྲད་ཀྱི་ཡོད་པ་ཡིན་ན་མང་ཚོགས་ཏན་ཏན་གྱིས་ཐོན་ཐུབ་པ་དང་ལངས་ཐུབ་པ་དང་ཞུ་འབོད་བྱེད་ཐུབ་པ་དེ་འདྲས་ཅིག་ཡོང་བ་དེ་ང་རང་གིས་དེ་འདྲས་བསམ་གྱི་འདུག། བུ་མོ་མོ་ཤི་དོན་ལྷན་ཚོ་དགའ་སྤྱི་སྟོང་པའི་གྲུ་མཚོ་མཚོ་དུས་སྤྲུལ་པ་དེ། ཤི་ད་གའི་པའི་ཚེས་གཅིག་གི་ཉིན་ནས་ཤི་ཚེ་ཉི་ཤུ་རྩ་གཅིག་བར་དེ། ལས་ཉིན་བསང་རིས་མ་ཐོག་འགྲོ་མ་ཐུབ་པར་ལྷོག་ཡོད་པ་རེད། མི་ཟེར་བསང་རྒྱ་འདི་གཉེན་སྒྲོལ་ཞི་མི་སྣང་ལྷ་མོ་ཡིན།

བྷེལ་ཇམ་གྱི་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ལ་གསལ་བསྒྲགས་འདི་འདྲ་པོ་སྤེལ་དགོས་པ་གྲོས་བསྡུར་གནང་པའི་ཐོག་ནས་གསལ་བསྒྲགས་འདི་སྤེལ་བ་ཡིན་ཞེས་གསུངས་ཡོད་པ་རེད།
ཡུ་རོབ་ནང་པའི་མཐུན་ཚོགས་ཆེ་ཁག་གིས་ཡང་སྲིད་དང་འབྲེལ་བའི་བསྒྲགས་གཏམ་སྤེལ་བ་འདི་གི་ཐད་ལ་བྷེལ་ཇམ་བོད་ཀྱི་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་བརྒྱུད་དགའ་བསུ་ཞུས་པ་དང་སྦྲགས་ངོ་སྤྲོད་གནང་བསྡད་འདུག། དེའི་ནང་ནས་ང་རང་ཚོ་བླ་ཆེན་ཁག་གི་སྐུའི་ཡང་སྲིད་རེད་ཨ་ནི་གཙོ་བོ་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་ཐོག་ལ་ཐེ་བྱུས་བྱེད་ཡ་དེ་མཚམས་འཇོག་དགོས་ཀྱི་ཡོད་པ་ཅེས་གསུངས་ཡོད་རེད། དེ་དང་ཆབས་ཅིག་ཏུ་ད་ལྟ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དེ་ཨ་ནི་ངོས་འཛིན་ཞུ་ཡ་དེ་ང་རང་ཚོ་བོད་བརྒྱུད་ནང་བསྟན་གྱི་གཞི་རིམ་བརྒྱུད་བྱས་གནང་དགོས་ཀྱི་ཡོད་པ་དང་ཨ་ནི་རྒྱལ་སྤྱི་ནས་ཡིན་པ་ཡིན་ན་ཡང་ད་ལྟ་རྒྱ་ནག་གཞུང་གིས་ངོས་འཛིན་ཞུས་པའི་བླ་ཆེན་ཁག་ལ་ཨ་ནི་ངོས་འཛིན་མ་གནང་ཡ་འབོད་སྐུལ་གནང་ཡོད་རེད། དེ་མིན་ཡང་དེ་ཉིད་ཅིན་ཏཱ་གོ་ཝཱ་ག་ཚེ་བཅུ་གཉིས་ཉིན་ཉི་ཧོང་རྒྱལ་ཁབ་ཀྱི་ཟན་ཨང་སན་ཏིན་པ་གི་ཆུ་བྱི་ཁག་གི་རྒན་པ་གི་གི་གི་ཚ་ཉང་རུ་གི་ལག་ནས་རྒྱ་ནག་བྱང་གི་བེ་ནང་གི་འབྲོག་མི་ཐུག་ཐུང་དང་ཆུ་དེ་རང་མོས་ལ་རྩིས་མེད་རྡོ་རུ་གཏོང་བཞིན་པ་ཕྲག་ཏུ་མཚང་འཇོག་དགོས་པ་དང། རྒྱ་ནག་བྱང་གི་གོང་ས་རྒྱ་རིན་པོ་ཆེ་ཆུ་གི་དབུས་བྷེ་ཅི་བླ་སྤྲུལ་ནང་གི་ཡོང་སའི་ངོས་འཛིན་མཛད་ཚུལ་ལ་ཐ་ཆད་དུ་ངོ་རྒོལ་ཡོད་པ་སོགས་ཀྱི་དེ་མཚན་ལྡན་ཅན་གྱི་བསྒྲགས་གཏམ་ཞིག་སྤེལ་བ་རེད། དེའང་སྐབས་དེར་ཉི་ཧོང་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འདིའི་སྐོར་ཞུ་དངོས་དྲིས་གནང་ན། སྐུ་ཞབས་ཙི་ཙི་མང་ཙམ་ཕེབས་པ་དེ་འདིར་ཤར་ཛེན་བུ་དྷི་ཛམ་བརྒྱུད་ལ་སོ་ཏོ་ཤུ་གི་ཁོང་ཚོའང་གཙོས་ཀྱི་དགོན་པ་ཁག་དགུ་ཙམ་ཅིག་འདུག་དེའི་ནང་ལོགས་ལ་གཙོ་བོ་དེ་ཡང་ད་ང་ཚོའི་ཧ་ཡ་ཤི་སན་སེ་ལབ་ཅེ་སྤྱི་ནང་བོད་ལ་ཁོ་རང་སྐྱབས་མགོན་རིན་པོ་ཆེ་ཚར་གཅིག་གཉིས་མཇལ་ཡོད་རེད་བོད་པར་དད་པ་ཡ་ཆེན་པོ་ཞེ་དྲག་ཡོད་རེད་ཁོ་རང་ཚོས་འཛོམས་བྱས་ཁོ་རང་ཚོས་ལབ་ཡ་བྱས་ན་ད་དེའི་བོད་ནང་ལོགས་ལ་དེ་འདྲས་ཅིག་ཉིས་སྟོང་ཉིས་རྩ་གཅིག་ནང་ལོགས་ཡིན་པར་རིག་ན་དེ་འདྲའི་སྐུ། སངས་རྒྱས་སྐུ་བརྙན་ཆེན་པོ་དེ་འདྲའི་གཏོར་བཤིག་བཏང་ཡོད་རེད་ཨེ་ནི་མ་ནི་འཁོར་ལོ་དེ་འདྲ་མེད་པར་བཟོས་ཡོད་རེད་དེ་ཡིན་དུས་བསམ་པ། རང་དབང་ལ་ཡོད་བས་ཀྱི་ཨེ་ནི། མི་བཟོས་ཡིན་པར་རིག་ན་དེ་ཚོ་ལ་གྱིན་གྱིན་མི་གཅིག་རྒྱ་ནག་ལ་གི་འགྲིག་གི་མ་རེད་ཅེས་ལབ་དགོས་ཀྱི་འདུག་ཟེར་རྗེས་ཁོ་རང་ཚོས་ཨེ་ནི་སྐད་ཆ་རེ་བྱུང་བྱས་ནི་ལ་ཨེ་ནི་དེ།

ཏཱ་ལའི་བླ་མ་གི་ཡང་སྲིད་ནང་རྒྱ་ནག་དབུས་གཞུང་གིས་ཐག་གཅོད་དང་ངོས་འཛིན་མཛད་ཀྱི་ཡིན་ལུགས་བརྗོད་འདུག་འོན་ཀྱང་བོད་མི་སྒྲིག་འཛུགས་ཆོལ་ཁ་བཅུ་དྲུག་པའི་བཀའ་ཤག་གིས་རྒྱ་ནག་གཞུང་གི་གསལ་བརྗོད་ལ་ལན་འདེབས་དང་ལངས་ཕྱོགས་གསལ་བཤད་གནང་བ་ནང། རྒྱ་ནག་གཞུང་གིས་ཉིས་སྟོང་བདུན་ལོ་ལ་གཏན་འབེབས་བྱས་པའི་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུ་གི་ཡང་སྲིད་དོ་དམ་བྱ་ཐབས་ཞེས་པ་གི་ཁྲིམས་སྲོལ་དེ་ནི། བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་ཡང་སྲིད་ངོས་འཛིན་གྱི་དབང་ཆ་ཡོངས་རྫོགས་རྒྱ་ནག་གཞུང་གིས་སོ་སོ་གི་ཆབ་སྲིད་ཀྱི་དགོས་མཁོ་ཆེད་དུ་བེད་སྤྱོད་གཏོང་བ་ཞིག་རེད།

ྋགོང་ས་མཆོག་གི་སྐབས་ཡུམ་སྲས་ཀྱི་གནས་གདན་དུ་བསྟན་འཛིན་གསང་སྤྱིན་གྱི་སྒྲུབ་བྱེད་ཞལ་བཞག་འདི་པ་དེའི་ནང། འབྱུང་བྱ་གཞང་དང་ཚུགས་ཀའི་ས་འདྲ་ཞིག་གིས་སོ་སོ་ཆགས་སྲེད་ཀྱི་ཁེ་ཕན་ལ་དམིགས་ཏེ། ྋགོང་ཡུམ་སྲས་ཀྱི་གནས་གདན་དུ་ཐལ་སྤྱི་དང་ཡུམ་སྲས་བདག་འགྲོ་མཛད་ཚེ། ཧི་མ་ལ་ཡའི་དམངས་ཚོགས་ཀྱིས་ཐལ་ངོས་འཛིན་ག་གར་བྱེད་ཀྱི་མིན་པ་མཁྱེན་ཐུབ། གཞི་རྩའི་ཆ་ནས་ཏཱ་ལའི་བླ་མ་སྒྲིག་འཛུགས་གྲུབ་སྟངས་དེ་བོད་དང་སོག་པོ་གཉིས་ལ་འབྲེལ་བ་ཡོད་པ་ཁར། ད་ག ྋགོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་རླབས་ཆེན་གྱི་མཛད་རྗེས་ལ་བརྟེན་ནས་ཧི་མ་ལ་ཡའི་རི་རྒྱུད་དང་དམིགས་བསལ་འབྲེལ་བ་ཡོང་གི་ཡོད་པ་རེད། དེ་སྔ ྋགོང་ས་མཆོག་གིས་བཀའ་སློབ་སྩལ་བ་ནང། ང་ཚོ་བཙན་བྱོལ་བ་ཆགས་པ་དང་འཛམ་གླིང་སྟེང་ནང་པ་གི་ཆོས་ལ་དོ་སྣང་མཛད་མཁན་ཇེ་མང་དུ་སོང་བ་གི་འགྱུར་བ་གསར་པ་གི་གནས་ཚུལ་འོག་ནས